རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེ་ཡི་འཛིན་སྐྱོང་གི་ལྟེ་གནས་ཤིམ་ལ་ཁུལ་དུ་གཞུང་འབྲེལ་འཚམས་གཟིགས་སུ་བསྐྱོད་མུས་ཡིན་པའི་སྐབས་དེར་མངའ་སྡེ་དེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhvinder Singh Sukhu མཆོག་དང་མཇལ་མོལ་གནང་སྟེ་ཧི་མ་ཅལ་ནང་གནས་སྡོད་བོད་མི་ཚོར་འཕྲད་བཞིན་པའི་ས་ཆའི་དཀའ་ངལ་རྣམས་སེལ་དགོས་པའི་འབོད་སྐུལ་ཞུས་པ།

ཁེ་ན་ཌའི་ཕྱི་འབྲེལ་ལས་ཁུངས་སུ་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་བཞག་གནང་རོགས་ཞེས་ས་གནས་བོད་མི་ཚོས་གྲོས་ཚོགས་སུ་བོད་དོན་ཞུ་གཏུག་གནང་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཕྱི་ཚེས་བཅུ་གཅིག་ཉིན་ཁེ་ན་ཌའི་བོད་དོན་ལྷན་ཚོགས་དང་ཊོ་རོན་ཊོ་ས་གནས་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལྔ། ཡང་ཨོ་ཊ་ཝ་བོད་རིགས་སྤྱི་མཐུན་ཚོགས་པ་དང་མོན་ཊི་རིའལ་བཅས་ནས་བོད་མི་སུམ་ཅུ་ལྷག། ཁེ་ན་ཌའི་རྒྱལ་ས་ཨོ་ཊ་ཝ་དབུས་གྲོས་ཚོགས་འོག་མའི་ཆབ་སྲིད་ཚོགས་པ་ཚང་མའི་འཐུས་མི་བཅུ་ལྷག་དང་ལྷན།

ཁེ་ན་ཌའི་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། ཨ་ནི་བོད་དོན་ནང་ལ་དམིགས་བསལ་གྱི་འབྲེལ་མཐུད་པ་བསྐོ་བཞག་གནང་ཡས་ཀྱི་འབོད་སྐུལ་བྱས། ཨ་ནི་དེ་ནང་བཞིན་གྱིས་ཨ་ནི་བོད་ནང་དུ་ད་ཛ་དྲག་གི་གནས་ཚུལ་དེ་ལ་ཨ་ནི་ཁེ་ན་ཌ་ངོས་ནས་ཐུགས་བརྩེ་རྒྱབ་སྐྱོར་ཤུགས་ཆེ་རུ་བཏང་ཡས་ཀྱི་འབོད་སྐུལ། ད་གཙོ་བོ་འདྲ་བོ་འབོད་སྐུལ་གཉིས་དེ་འདི་ལོ་གི་ཆགས་བསྡད་འདུག་དེ་རིང་གི་ད་ནི Tibet Lobby Day གི་ཞུ་གཏུག་གི་བརྗོད་བྱ་གཙོ་བོ་འདྲ་བོ་འདི།

ཁུལ་དེར་གནས་སྡོད་བོད་མི་ཚོའི་བདེ་སྡུག་དང་འབྲེལ་བའི་གནད་དོན་མང་དག་ཅིག་གི་ཐོག་གོ་བསྡུར་གནང་ཡོད་པ་ཁོང་གི Twitter དྲ་ལམ་སྟེང་འགོད་སྤེལ་བྱས་འདུག། སྲིད་སྐྱོང་མཆོག་གིས་ཀྱང་ད་རེས་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་སྐབས་ཧི་མ་ཅལ་མངའ་སྡེའི་ནང་ཤིམ་ལ་གཙོས་པའི་བོད་མི་འདུས་སྡོད་ས་གནས་ཁག་བཅུ་བཞི་ཙམ་ཡོད་པ་དེ་དག་གི་བདེ་སྡུག་སྐོར་གླེང་སློང་གནང་ནས་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་འདུག་པ་མ་ཟད་འདི་ཚེས་བཅུ་ཉིན་རེས་གཟའ་པ་སངས་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སིམ་ལ་གྲོང་ཁྱེར་གྱི་སྤྱི་ཁྱབ་དྲུང་ཆེ་སྐུ་ཞབས Prabodh ལགས་གཙོས་པའི་ཧི་མ་ཅལ་མངའ་སྡེ་ཡི་ཤིང་ནགས་ལས་ཁུངས་དང།

སོང་ཙང་འཛིན་སྐྱོང་གི་ཐོག་ལ་ཡང་ཐག་གཅོད་གནང་མཁན་གྱི་མཐོ་ཤོས་དེ་ང་ཚོ་གི་སྤྱི་ཁྱབ་དྲུང་ཆེ་ཆགས་བསྡད་ཡོད་རེད Chief Secretary ཆགས་བསྡད་ཡོད་རེད་སོང་ཙང་ཁོ་རང་ལ་ཡང་མཇལ་འཕྲད་གནང་བྱས་ནས་ལག་བསྟར་ཞུ་ཕྱོགས་ཐོག་ལ་ཡང་ཁོ་རང་ལ་ལམ་སྟོན་ཞུ་ཡ་དང་དེ་ནང་བཞིན་ང་ཚོའི་དཀའ་ངལ་ཁག་དེ་ཁོ་རང་ཚོ་ཁོ་རང་ལ་ཡང་སྙན་སེང་ཞུ་ཡ་དོན་དག་ལ་དེ་རིང་ཁོ་རང་ཚོ་མཉམ་དུ་མཇལ་འཕྲད་ཞུས་པ་རེད་ཨ་ནི་དེའི་སྐབས་ཐོག་ལ་ཡང་ཨ་ནི།

Tibetan Government in Exile། ཧི་མ་ཅལ་མངའ་སྡེའི་གཞུང་དང་བོད་མིའི་སྒྲིག་འཛུགས་གཉིས་ཀྱི་མཛའ་འབྲེལ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་མ་ཟད། ལྷག་དོན་དུ་ཕྱོགས་གཉིས་ཀྱི་འབྲེལ་ལམ་ནི་བོད་མིའི་བདེ་སྡུག་ཙམ་མིན་པར་བོད་མིའི་འཐབ་རྩོད་ལ་ཡང་གལ་འགངས་ཆེན་པོ་ཆགས་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱུན་དུ་རྒྱ་གར་ཧི་མ་ཅལ་མངའ་སྡེའི་གཞུང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་བསྲུང་བྱ་གཙོས་པའི་ཁུལ་དེར་གནས་སྡོད་བོད་མི་རྣམས་ཀྱི་བདེ་འཇགས་དང་འཕྲོད་བསྟེན་སོགས་ལ་གང་ཐུབ་ཀྱིས་མཐུན་སྦྱོར་གནང་མུས་ཡིན་ཞིང། བོད་མི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ད་རེས་སྲིད་སྐྱོང་དང་སྤྱི་ཁྱབ་བློན་ཆེན་རྣམ་གཉིས་མཇལ་འཕྲད་གནང་བ་དེ་བོད་མི་སྒྲིག་འཛུགས་དང་མངའ་སྡེའི་གཞུང་གཉིས་བར་འབྲེལ་བ་ཇེ་བཟང་དུ་ཕྱིན་པའི་སྔོན་བརྡ་ཡིན་པ་འགྲེལ་བརྗོད་གནང་བྱུང། ཨ་ནི་ཧི་མ་ཅལ་མངའ་སྡེའི་གཞུང་གི་རྒྱབ་སྐྱོར་དང་རོགས་རམ་རོགས་རམ་བལྟས་བྱས་བྱས་ད་ལྟ་ཨ་ནི་རྒྱ་གར་ཡུལ་མི་དང་ཨ་ནི་བོད་པ། ཕན་ཚུན་བར་འབྲེལ་བ་བཟང་པོ་ཞུ་བཞིན་བྱས། ཨ་ནི་གཞུང་ནི་ཡིན་པ་ནས་ཀའི་མཐུན་རྐྱེན་བཟོ་ཡ་དང་དེའི་དོན་རྒྱབ་སྐྱོར་གནང་ཡ་དེ་ཚོ་ད་ལྟ་ད་ལྟ་བར་དུ་བློན་ཆེན་རིམ་པ་ག་ཚོད་བྱུང་ཡོད་ནས་ཀའི་འབྲེལ་བ་ཡག་ཐག་ཆོད་དང་རྒྱབ་སྐྱོར་ཡག་ཐག་ཆོད་གནང་གི་ཡོད་པ་དེ་ལ་རྒྱབ་སྐྱོར་ཚུན་ཆད་དང་བཀའ་དྲིན་བསམ་ཤེས་བཞེས་འདུག་ཨ་འདི་བཅའ་བའི་དང་ཀྱང་ཁུངས་སུ་སྐྱོང་ཆོག་གི་རེད་ན་འདི་ནས་ཁ་ཆག་གི་ཡོད་རེད་ཅེས་ཞུས་པ་ཡིན། ད་ལྟའི་ཆར་ཧེ་མ་ཅལ་མངའ་སྡེའི་ནང་མི་འབོར་ས་ཡ་བདུན་ལྷག་གནས་སྡོད་བྱེད་ཀྱི་ཡོད་པ་དང་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཀོང་རེས་ཆབ་སྲིད་ཚོགས་པར་ཧེ་མ་ཅལ་མངའ་སྡེ་ཡི་འོས་བསྡུ་རྒྱལ་ཁ་ཐོབ་སྟེ་སྐུ་ཞབས་སུག་བྷིན་དར་སིང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་གཉིས་ནང་སྤྱི་ཁྱབ་བློན་ཆེན་གྱི་ལས་ཁུར་དམ་འབུལ་ཞུས་ཡོད་པ་དང་ད་རེས་སྲིད་སྐྱོང་དང་མཇལ་འཕྲད་གནང་བ་འདི་ནི་ཁོང་སྤྱི་ཁྱབ་བློན་ཆེན་དུ་བསྐོ་བཞག་གནང་རྗེས་མཇལ་འཕྲད་གནང་བ་ཐོག་མ་དེ་ཡིན་པ་རེད། གཞི་རྩའི་ཆ་ནས་ཧེ་མ་ཅལ་མངའ་སྡེའི་ནང་བཙན་བྱོལ་བོད་མི་སྟོང་ཕྲག་སུམ་ཅུ་ཙམ་གནས་སྡོད་བྱེད་ཀྱི་ཡོད་པའི་ཁོངས་ནས་བཞུགས་སྒར་རྡ་རམ་ས་ལར་བོད་མི་བདུན་སྟོང་ཙམ་དང་སྦིར་དང་ཤིམ་ལ་ས་གནས་གཉིས་ཀྱི་ནང་བོད་མི་བཞི་སྟོང་ལྷག་གནས་སྡོད་བྱེད་ཀྱི་ཡོད་འདུག།

DNA ཡི་བསྡུས་ཀྱང་སྐུ་ནི་ཕྱིར་འཐེན་བཞིན་པ་ལ་ང་ཚོ་སེམས་འཚབ་འདུག་དེས་ན་བོད་ཀྱི་མི་མང་ལ་རྒྱ་ནག་གཞུང་གི་སྟངས་འཛིན་དང་ལྟ་རྟོག་ཛ་དྲག་ཡིན་ཡ་རེད་ཅེས་སུ་གསུངས་ཡོད་པ་ལ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཐད་ཀར་ཨ་རིའི་ཕྱི་སྲིད་ལས་ཁུངས་ལ་དེའི་སྐོར་མུ་མཐུད་བསམ་ཚུལ་དྲིས་པ་ལ། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཞིག་གིས་ཡིག་ཐོག་བཀའ་ལན་གནང་བའི་ནང། ཨ་རིས་བོད་ནང་གཙོས་པའི་རྒྱ་ནག་ས་ཁུལ་ནང

བསྐྲུན་འབྲས་ལས་ཡིན་པ་ལྟར་བྱུང་མ་ཐལ་གླིང་གི་དཔེ་ཅན་ཞིག་གསུངས་སོང། བོད་རང་བཙན་པའི་ཚོགས་པ་དང་ནི་བོད་དོན་རྒྱབ་སྐྱོར་ཚོགས་པའམ་ད་ཤེས་དང་ང་ཚོ་ལས་འགུལ་སྤེལ་བ་དེའི་འགོ་བཙུགས་ནས་ད་ཟླ་བ་དྲུག་འགྲོ་སོང། ཨ་ནི་གཞུང་ཨ་རིའི Company Thermo Fisher ད་ལྟ་ཁོ་རང་ཚོ་ལ་ངོ་རྒོལ་སྤེལ་ཡ་དེ་ཡག་པོ་དོན་དག་ཡག་པོ་འགྲོ་གི་འདུག་ཨ་ནི་ང་ཚོ་ལས་འགུལ་སྤེལ་ཡ་དེ་མུ་མཐུད་ནས་བྱས་བསྡད་ཡ་ཡིན།

ལས་རྩོལ། འགྲོ་བ་མིའི་ཐོབ་ཐང་སྡེ་ཚན་གྱིས། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་དང་པོའི་ཚེས་བཅུ་གཅིག་ཉིན། དྲང་བདེན་གནས་ལུགས་མིན་པའི་གནད་དོན་ཟེར་བའི་ཆབ་སྲིད་བཙོན་པའི་དྲིལ་བསྒྲགས་ཀྱི་ལས་འགུལ་ཞིག་དབུ་བཙུགས་ཏེ། བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གཙོས་པའི་འཛམ་གླིང་ནང་གི་ཆབ་སྲིད་བཙོན་པ་ཁག་ཞིག་འཕྲལ་དུ་ཀློད་གྲོལ་གཏོང་དགོས་པའི་དགོས་འདུན་བཏོན་གདའ། ཆབ་སྲིད་བཙོན་པ་ཀློད་གྲོལ་གྱི་དྲིལ་བསྒྲགས་ལས་འགུལ་དེ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དམངས་གཙོ་དང་ལས་རྩོལ་འགྲོ་བ་མིའི་ཐོབ་ཐང་སྡེ་ཚན་དེའི་བློན་ཆེན་རིམ་པ་གསུམ་པ་དྲུང་ཆེ་ལས་རོགས་ཀྱིས་བོད་དོན་དམིགས་བསལ་འབྲེལ་མཐུད་པའི་འགན་ཁུར་བཞེས་བཞིན་ཡོད་པ་དང་ཁོང་གིས་ལས་ཁུར་དེའི་འོག་ནས་བོད་ཀྱི་ཆབ་སྲིད་བཙོན་པ་གྲགས་ཅན་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མཚན་དང་འདྲ་པར་གྱི་ལོ་རྒྱུས་ཁག་བཀོད་གནང་སྟེ་འཕྲལ་དུ་ཀློད་གྲོལ་དགོས་པའི་དགོས་འདུན་བཏོན་པ་ལ། བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས། ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛ་ར་ཛེ་ཡ་མཆོག་ལ Twitter བརྒྱུད་ཐུགས་རྗེ་ཆེ་ཞུས་གདའ། དེ་ནས་ད་རིང་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་སུ་གནས་ཚུལ་དེའི་སྐོར་ཞལ་པར་གྱི་ཐོག་ནས་བཅར་འདྲི་ཞུ་ཐབས་བྱས་པར་སྒོ་ཤེས་རབ་རྒྱ་མཚོའི་སྐོར་དེ་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་ཐུགས་འགན་བཞེས་བཞིན་ཡོད་པའི་སྐོར་གསུངས་པ་བཞིན་ཚུལ་ཁྲིམས་རྒྱ་མཚོ་ལགས་སུ་བཀའ་འདྲི་ཞུ་སྐབས་སུ་གསུངས་དོན་ལ།

ཡང་དེའི་སྐོར་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་གསུང་དོན་ལ། ཨོ་ལགས་སོ་བཀྲ་ཤིས་བདེ་ལེགས་ད་ནི། ད་ད་ཐེངས་གི་འདི་ཨ་རི་གཞུང་གི་ངོས་ནས་ད་ལྟ་ཆབ་སྲིད་བཙོན་པ་བཅུ་དྲུག་གི་ནང་ལ་ད་ལྟ་བོད་པ་གི་ཆབ་སྲིད་བཙོན་ཟུར་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་ད་འདི་ནས་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་མཆོག་ལ་རྒྱབ་སྐྱོར་བྱེད་ཡག་གི་འདུག་ད་ང་རང་ངོས་འདི་ད་ནི་ཧ་ལས་པ་གནང་གི་བཟའ་མཐོང་གི་ཡོད། འདི་གཞུང་དང་གཞུང་གི་བར་གྱི་ཕྱིར་སྟངས་ཀྱི་ལྟ་ཅི། རྒྱ་ནག་གཞུང་གི་ལྟ་ཚུལ་གྱི་སྟེང་ནས་ན་ད་གར་འདི་རང་ཨ་རྒྱ་གཉིས་གཞུང་གི་བར་གྱི་འབྲེལ་བ་གྱི་སྟེང་ནས་ན་ར་རེད་ད་འཛམ་གླིང་རང་བཞིན་གྱི་སྟེང་ནས་ད་རྒྱལ་སྤྱིའི་སྟེང་གི་ན་ར་གཅིག་ཨ་རི་དང་ད་འདི་མང་པོ་ཞིག་གི་སྟེང་ལ་གཅིག་འབྲེལ་བ་གྱི་སྟེང་ལ་གཅིག་མང་པོ་ཞིག་འགྲོ་དགོས་རེད་དེ་ད་གཅིག་ཆབ་སྲིད་གྱི་གཅིག་འགྱུར་ལྡོག་ཟེར་དགོས་ར་འཕོ་འགྱུར་ཟེར་དགོས་ན་ད་གཅིག་མང་པོ་ཞིག་གི་སྟེང་ན་འགྲོ་དགོས་འདུག་དཔལ་འབྱོར་དང་ཆབ་སྲིད་མང་པོ་ཞིག་སྟེང་འགྲོ་དགོས་ན

གཞུང་དང་འབྲེལ་གཞུང་ད་ཨ་རིའི་གཞུང་ཕྱི་སྲིད་ལྷན་ཁང་གི་ངོས་ནས་ཡིན་པ་ཕྱི་ཕྱི་སྲིད་ལྷན་ཁང་གི་དྲ་ཕྱི་སའི་སྒོ་ནས་ཁྱབ་ཁོངས་སའི་སྒོ་ནས་ཐོན་གི་ཡིན་པའོ་དེ་ནི་དེའི་ནང་གི་འགན་འཛིན་དེ་བོད་དོན་འབྲེལ་མཐུད་པ་ཡིན་པ་དང་དེའི་ནང་ནས་དེ་ནི་ད་ཅིག་བོད་ནང་གི་ར་ཆབ་སྲིད་བཙོན་པའི་ནང་ནས་ཅིག་གནའ་དེང་གཉིས་ལ་བྱང་ཆུབ་པའི་མཁས་དབང་དེ་ནི་ཅིག་དགའ་ད་ཅིག་སློབ་གྲྭ་དང་དེ་ནི་དགོན་སྡེ་གཉིས་ཆ་ལ་གི་ང་ཤུགས་རྐྱེན་ཆེན་པོ་ཡོད་པ་གོ་དེ་འདྲའི་གི་ཡང་ང་ཅིག་ང་ཚོའི་ཕྱག་བདག་གི་ཤེས་རབ་རྒྱ་མཚོ་ན་དངོས་གནས་ཞབས་དྲང་ནས། ད་ཅག་གི་སློབ་གྲྭ་གི་སྡེ་ཚན་དང་སྐྱ་བོའི་སྡེ་དང་ད་སེར་མོའི་སྡེ་གོ་ཟེར་དགོས་ར་སྡེ་འདི་གཉིས་ལ་ཅིག་ཧ་ཅང་གི་ཤུགས་རྐྱེན་ཆེན་པོ་ཡོད་ས་འོ་དེ་འདྲའི་གི་ཡིན་པའི་ཆ་ནས་ད་ཐེངས་ཨ་རིའི་གཞུང་གི་འདི་འདྲའི་གི་ཅིག་དམིགས་བསལ་གི་གི་གདེང་འཇོག་མཐོན་པོ་ཟིག་གི་སྟེང་ནས་ཚད་མཐོན་པོ་ཟིག་གི་སྟེང་ནས་རྒྱབ་སྐྱོར་གནང་བ་གནང་སྟེ། ཅིག་ཨ་ཁུ་སྒོ་ཤེས་རབ་རྒྱ་མཚོ་གི་རྗེས་འབྲང་བ་ཁྲི་སྟོང་མང་པོ་ཟིག་གི་ཡང། སེམས་ཁོང་འབུར་དུ་ཐོན་པའི་ནུས་པ་ཟིག་དང་འབུར་དུ་ཐོན་པའི་ཆུ་ཚད་གོ་ན་རེ་གསོན་ཤུགས་ཟིག་སྤྲད་ཐུབ་བོ་ཅིག་རེ་བསམ་གོ་དེ་དང་དེ་མཚུངས་པོ་ཅིག་ང་ཚོ་བོད་པ་གི་འཐབ་རྩོད་དེ་རང་ཡང་ད་འོ་ཅིག་བོད་ནང་གི་བལྟས་ད་ན་ཡིན་ན་ར་རེ་ད་ནས་བཙན་བྱོལ་སྤྱི་ཚོགས་ནང་གི་འཐབ་རྩོད་པ་ཟིག་གི་ངོས་དེ་ནས་བལྟས་ན་ར་རེ་བཙན་བྱོལ་སྤྱི་ཚོགས་ནང་གི་ཤེས་ཡོན་གྱི་ཆ་ནས་བལྟས་ན་ར་རེ་དེ་གཞུང་ཟིག་གི་འདི་འདྲ་གི་ཅིག་གདེང་འཇོག་ཚད་མཐོན་པོ་ཟིག་གི་སྟེང་ནས་རྒྱབ་སྐྱོར་བྱས་ན་ང་ཚོ་ཚང་མ་ལ་ཤུགས་རྐྱེན་ད་ཅིག་མི་ཉུང་བ་དེ་ཐེབས་ཀྱི་རེད་བསམ་གྱི་ང་རང་ད་ཐེངས་འདི་ད་ལྟ་ཨ་ཁུ་ཤེས་རབ་རྒྱ་མཚོ་འདི་ཚོ་ཆབ་སྲིད་བཙོན་པ་བཅུ་དྲུག་གི་ནང་ཁིས་འདུག་ནོ་ད་ཧ་ཅང་གི་དགའ་གི་དེ་ཡོའོ་ཨོ་ཏན་འདི་ཅིག་རེད་ད་གི་ད་ཨ་ཁུ་ཤེས་རབ་རྒྱ་མཚོ་ནི་དངོས་གནས་ཅིག་ཅིག་གནའ་དེང་གཉིས་ཆ་ལ་ཅིག་གཞན་དྲིང་མི་འཇོག་པའི་དེ་འདྲི་གི་མཁས་པ་རེད་དེ་འདྲི་ཅིག་དགའ་ཅིག་དགོན་གྲོང་གཉིས་ཆ་ལ་ཅིག་ཤུགས་རྐྱེན་ཆེན་པོ་ཐེབས་ཡོད་ཤུགས་རྐྱེན་ཆེན་པོ་ཡོད་པའི་དེ་འདྲི་གི་མི་སྣ་ཡིན་པའི་ཆ་ནས་ད་ཐེངས་ཤིག་གི་དེ་གི་ནུས་པ་དང་ཤུགས་རྐྱེན་ད་ཅིག་མང་པོ་ཅིག་གཅིག་དཀར་ལ་གོ་རེ་ད་ཐོན་རྒྱུ་རེད་བསམ་ནས་ང་རང་དེ་དགའ་ཡི་ད་ཡོའོ། རྒྱ་ནག་གི་བཙོན་འོག་ཡོད་པའི་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ཁོང་ནི་བོད་ཀྱི་རྔ་པ་ཀིརྟི་དགོན་གྱི་དགེ་འདུན་པ་དང་ནང་པའི་ཆོས་ལུགས་ཀྱི་ལྟ་གྲུབ་མཁས་པ་དང་ཤེས་ཡོན་ཅན་ཞིག་ཡིན་པ་དང་ཁོང་གིས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་ཉར་བ་དང་འགྲེམས་སྟོན་བྱས་པའི་ཉེས་འཛུགས་ཐེ་བའི་ཐེངས་བཞི་ཙམ་ལ་བཀག་ཉར་བྱས་ཡོད་པ་དང་དེ་ནི་རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་ལོ་བཅུ་རིང་ལ་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་ལ་ཨ་རི་གཞུང་གིས་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་སྐུ་གཟུགས་གི་འཕྲོད་བསྟེན་གནས་སྟངས་ཇེ་སྡུག་འགྲོ་བཞིན་ཡོད་པ་དེ་ལ་སེམས་འཚབ་ཆེན་པོ་ཡོད་པས་རྒྱ་ནག་གཞུང་གིས་ཆ་རྐྱེན་གང་ཡང་མེད་པར་ཁོང་འཕྲལ་དུ་ཀློད་གྲོལ་དགོས་པའི་དགོས་འདུན་བཏོན་གདའ། རྒྱ་ནག་གཞུང་གིས་བཟུང་ཡོད་པའི་ཆབ་སྲིད་བཙོན་པ་ཀློད་གྲོལ་དགོས་པའི་ཨ་རིའི་ཐོ་གཞུང་དེའི་ནང་རྒྱ་ནག་གཞུང་གིས་ཡུ་གུར་གྲངས་ཉུང་མི་རིགས་ཀྱི་ཐོག་ལ་སྡང་འཛིན་དང་དབྱེ་འབྱེད་བྱེད་བཞིན་ཡོད་པའི་སྐྱོན་བརྗོད་བྱེད་མི་ཡུ་གུར་གྱི་ཚོང་ལས་པ་དང་སྤྱི་ཚོགས་ཞབས་ཞུ་བ Ekpar Asat ཟེར་བ་ཁོང་ལ་ལོ་བཅོ་ལྔའི་རིང་བཙོན་འཇུག་གི་དོ་དམ་འོག་ཡོད་པ་ལ་ཁོང་ཡང་འཕྲལ་དུ་ཀློད་གྲོལ་གཏོང་དགོས་པ། ཨ་རི་གཞུང་གིས་འབོད་སྐུལ་གནང་ཡོད་པ་རེད། ཡང་ཨ་རི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་ཀྱང་ཆབ་སྲིད་བཙོན་པ་རྣམས་རྒྱལ་སྤྱིའི་གཞུང་སོ་སོས་ཀློད་གྲོལ་གཏོང་དགོས་པའི་སྐོར Twitter བརྒྱུད་ནས་འབོད་སྐུལ་ཡང་གནང་ཡོད་པའི་གནས་ཚུལ་ཐོན། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་སོགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་བོད་མི་ཚོས་རང་གི་རིག་གཞུང་ལ་དགའ་ཞེན་དང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དད་གུས་བྱེད་པ་ཙམ་གྱིས་ཁ་བྲལ་གྱི་ནག་ཉེས་ཁེལ་ནས་བཙོན་འཇུག་བྱེད་བཞིན་ཡོད་པ་དེ་དག་ནི་བོད་མིའི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་སོགས་ལ་ཡང་བརྩི་མེད་རྡོག་རོལ་གཏོང་བ་ཞིག་ཡིན་པས་རྒྱལ་སྤྱིའི་གཞུང་ཁག་དང་གྲོས་ཚོགས་སོགས་ཀྱིས་རྒྱ་ནག་ལ་གནོན་ཤུགས་སྤྲད་དགོས་པའི་དགོས་འདུན་འདོན་བཞིན་རེད་ད།